འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དགུ་པ་ཚེས་བཅུ་བདུན་དང།

དེ་ཡང་ཕྱི་ཟླ་བརྒྱད་པ་ཡི་ནང་རྡོ་རྗེ་བཀྲ་ཤིས་ལགས་ཀྱི་གི་གཅུང་མོ་མགོན་པོ་སྐྱིད་ལགས་ནས་རྡོ་རྗེ་བཀྲ་ཤིས་ལགས་ཀྱི་གནད་དོན་ཐོག་རྒྱ་ནག་གཞུང་གི་དྲང་བདེན་ཅན་མེད་པའི་ཐོག་ནས་ཁྲིམས་གཅོད་བྱས་ཡོད་པ་དེ་ལ་བསྐྱར་ཞིབ་དགོས་པའི་གི་ངོ་རྒོལ་དང་འབྲེལ་རྒྱ་ནག་གཞུང་གི་ཉེན་རྟོག་པ་གི་ཁོ་མོ་ལ་གཅར་རྡུང་ཚབས་ཆེན་བཏང་ནས་ཡར་ལངས་མི་ཐུབ་པ་བཟོས་ཡོད་ཀྱང་ད་རུང་ཡང་ཁོ་མོ་གི་ཕྱི་ཟླ་དགུ་པ་དང་ཕྱི་ཟླ་བཅུ་པ་གཉིས་ཀྱི་ནང་མུ་མཐུད་ནས་གི་རྒྱ་ནག་གཞུང་ལ་ངོ་རྒོལ་རྒྱག་གི་ཡོད་ཀྱང་རྒྱ་ནག་གཞུང་གི་ཉེན་རྟོག་པ་ཚོ་གིས་ཁོ་མོ་གི་ངོ་རྒོལ་ཡི་གེ་ཚོ་བཙན་དབང་གི་ཐོག་ནས་བཀག་འགོག་དང་པར་དང་བརྙན་པར་ལེན་མི་བཅུག་པ་དང་ཁ་པར་བཙན་འཕྲོག་བྱེད་པ་སོགས་ཀྱི་གི་དམ་དྲག་དང་བཙན་ཤེད་མུ་མཐུད་ནས་གི་བྱེད་བཞིན་ཡོད་པར་བོད་ནས་འབྲེལ་ཡོད་བོད་མི་གཉིས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། གོང་ཞུས་ཀྱི་འབྲེལ་ཡོད་ཅིག་ནས་མུ་མཐུད་ནས་གི་བརྗོད་ན། མགོན་པོ་སྐྱིད་ལགས་ནས་འདི་ལོ་གི་སྤྱི་ཟླ་བརྒྱད་པ་ཡི་ནང་ལ་བོད་རང་སྐྱོང་ལྗོངས་མི་དམངས་མཐོ་རིམ་ཁྲིམས་ཁང་གི་མདུན་དུ་ཞུ་གཏུག་གི་ངོ་རྒོལ་བརྒྱབ་པ་དང་འབྲེལ་ངོ་རྒོལ་གི་ལས་འགུལ་མུ་མཐུད་ནས་གི་སྤེལ་ཡོད་ན་ཡང། ད་ལྟ་ཡི་ཆར་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོ་གི་ཁོ་མོ་ལ་དམ་དྲག་བྱེད་རྒྱུ་དེ་ཤུགས་ཆེ་རུ་ཕྱིན་ཡོད་པ་དང་ཁོ་མོ་མུ་མཐུད་ནས་གི་སྤྱི་ཟླ་དགུ་པ་དང་སྤྱི་ཟླ་བཅུ་པ་གཉིས་ཀྱི་ནང་རྡོ་རྗེ་བཀྲ་ཤིས་ལགས་ཀྱི་གི་འབྲེལ་ཡོད་ཁྲིམས་གཅོད་གི་ཡིག་ཆ་ཁག་ལ་ཞིབ་བཤེར་བྱེད་དགོས་རྒྱུ་དང། ཁྲིམས་ཁང་གི་ནོར་འཁྲུལ་ཅན་ཅིག་གིས་ཐག་གཅོད་བྱས་པ་དེ་ལ་བསྐྱར་ཞིབ་དགོས་པའི་གི་སྐུལ་འདེབས་ཀྱི་ངོ་རྒོལ་ལས་འགུལ་མུ་མཐུད་ནས་གི་སྤེལ་བཞིན་ཡོད་ན་ཡང་ཉེན་རྟོག་པ་ཚོ་གི་ཁོ་མོ་ལ་བཀག་སྡོམ་དང་གཅར་རྡུང་ཚབས་ཆེན་བཏང་ཡོད་པ་རེད། བོད་མི་མང་སྤྱི་ཟུར་གྲའུ་དཔོན་རིན་ཆེན་ཚེ་རིང་དམ་པ་མཆོག་སྐུ་ཚེ་འཕེན་པ་རྫོགས་པར་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་དམ་པ་ཁོང་གི་ཤུལ་ལུས་ནང་མི་དང་གཉེན་འབྲེལ་རྣམས་ལ་ཐུགས་གསོ་གནང་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་དང་པོ་དང་གཉིས་པ། གསུམ་པ། དྲུག་པ་བཅས་ཀྱི་གི་སྤྱི་འཐུས་ཀྱི་ལས་ཁུར་གནང་མྱོང་ཡོད་པའི་སྤྱི་ཟུར་གྲའུ་དཔོན་རིན་ཆེན་ཚེ་རིང་མཆོག་བར་ལམ་ནས་སྙུང་གཞི་བཞེས་པ་བཅས་ལ་བརྟེན་ནས་གི་ལྡེ་ར་ལྡུན་མེག་སི་སྨན་ཁང་ནང་དུ་སྨན་བཅོས་གནང་ནས་གི་ཅུང་དྲག་སྐྱེད་བྱུང་ནས་གི་བདེ་སྐྱིད་གླིང་གཞིས་ཆགས་སུ་སྐུ་ངལ་གསོ་བཞིན་པའི་ཐོག་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་བདུན་གི་སྔ་དྲོ་སྐུ་ཚེ་མ་ཟིན་པར་ཡིད་སྐྱོ་བའི་གི་གནས་ཚུལ་ཐོན་པར། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་དམ་པ་ཁོང་གི་ནང་མི་ཤུལ་ལུས་དང་གཉེན་འབྲེལ་རྣམས་ལ་ཐུགས་གསོའི་གི་གསུང་འཕྲིན་འདི་བསྩལ་ཡོད་པ་དང་གསུང་འཕྲིན་དེའི་ནང་སྐུ་ཚེ་མ་ཟིན་པའི་གི་གནས་ཚུལ་ཐོན་པ་ཤིན་ཏུ་ཡིད་སྐྱོ་བའི་གི་གནས་ཚུལ་སུ་གྱུར་པ་དང་དམ་པ་ཁོང་གི་ཤུལ་ལུས་ནང་མི་དང་གཉེན་འབྲེལ་རྣམས་ཀྱང་ཐུགས་ཡིད་གདུང་ཆེན་པོའི་ངང་ནས་གནས་ངེས་ཡིན་ཀྱང་འཇིག་རྟེན་གྱི་སྐྱེ་འགྲོ་ཡོངས་ལ་སྐྱེ་འཆི་རང་དབང་མེད་པ་ཆོས་ཉིད་ཡིན་པར་བརྟེན། དགོངས་པ་རྒྱ་ཆེ་བཞེས་ནས་གི་དམ་པ་ཁོང་ཉིད་གཅིག་གི་ཆེད་དུ་རྣམ་དཀར་དགེ་ཚོགས་ཀྱི་གནང་སྒོ་རིམ་པར་གནང་བཞིན་ཡོད་པ་གཞིར་བཟུང། འདི་ནས་གྲོས་ཚོགས་བསྐོང་ཚོགས་ཡི་སྐབས་སྤྱི་མཚུངས་ལྟར་གཞུང་འབྲེལ་གྱི་མྱ་ངན་གུས་བསྟོད་ཀྱི་གྲོས་ཆོད་བཞག་རྒྱུ་ཡིན་པ་དང། བོད་བསྟན་སྲིད་མི་རིགས་དང་བཅས་པ་བོད་གཞུང། བོད་རྒྱ་ཆེ་མང་ཚོགས་བཅས་གཅིག་གི་དོན་དུ་ཞབས་ཞུ་མཐའ་བརྩོན་གནང་པའི་གི་མཛད་རྗེས་ལ་རྗེས་སུ་ཡི་རང་དང་བསྔགས་བརྗོད་ཡོད། མཆོག་གསུམ་རྒྱལ་བའི་སྤྱན་སྔར་མཆོད་སྤྲིན་དང་བཅས། གང་གི་ཚེ་རབས་ཀུན་ཏུ་བྱས་བསགས་ཀྱི་སྡིག་ལྟུང་རྣམས་བྱང་ཞིང་དག་སྟེ་འཕགས་མཆོག་ཕྱག་ན་པད་མས་རྗེས་སུ་བཟུང་སྟེ་རྣམ་མཁྱེན་རྒྱལ་བའི་གོ་འཕང་མགྱོགས་ནས་མྱུར་དུ་ཐོབ་པའི་གི་སྨོན་འདུན་དང་སྦྲགས་ཤུལ་ལུས་ནང་མི་ཡོངས་ལ་ཐུགས་གསོ་ཞུ་རྒྱུ་ཡིན་ཅེས་འཁོད་ཡོད་པའི་གི་གནས་ཚུལ་ཐོན་གི། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་ཨ་མི་རི་ཀ་གི་སྲིད་འཛིན་ཇོ་སྦ་དེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་གནང་རྒྱུ་ཡི་ལམ་ཁ་དེ། ཞི་འཇམ་ཞིག་ཡོང་གི་མ་རེད་ཅེས་བརྗོད་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཨ་རི་ཡི་ནུབ་ཕྱོགས་མངའ་སྡེ San Francisco ནང་ལ་ཨ་རི་ཡི་སྲིད་འཛིན Joe Biden དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་གནང་རྒྱུ་ཡི་ལམ་བུ་དེ། ཞི་འཇམ་ཞིག་ཡོང་གི་མ་རེད་ཅེས་ཝང་དབྱིས་ཀྱིས་བརྗོད་ཡོད་པ་སྐོར་གསལ་སྟོན་བྱས་ཡོད་པ་རེད། ཉེ་ཆར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཨ་རིའི་རྒྱལ་ས་ཝ་ཤིང་ཁྲོན་དུ་ཨ་རིའི་སྲིད་འཛིན་ཇོ་འབའ་དན་གཙོ་བོ་བྱས་པའི་གི་ཆེས་མཐོའི་གི་མི་སྣ་ཁག་དང་མཇལ་འཕྲད་གནང་ཡོད་པ་དང། སྐབས་དེར་ཝང་དབྱིས་ཀྱིས་ཐུན་མོང་གི་འབད་བརྩོན་བྱས་ནས་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་གྱི་གླེང་སྟེགས་ཚོགས་པའི་སྐབས་ཕྱོགས་གཉིས་པོ་གཅིག་གི་སྲིད་འཛིན་རྣམ་གཉིས་བར་སྐུལ་འདེད་གཏང་རྒྱུའི་མོས་མཐུན་བྱས་ཡོད་པ་རེད། ཡིན་ན་ཡང་ཨ་རི་ཡི་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་དེའི་ནང་གཟའ་སྤེན་པའི་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་གི་གཏམ་བཤད་ཤིག་བྱེད་པའི་སྐབས་ཉེན་བརྡ་གཏོང་བའི་གི་ཐོག་ནས་ཨ་རིའི་གི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་བར་ནས་མཇལ་འཕྲད་གནང་པའི་སྐབས་དེར་ལམ་ལྷོང་ཅིག་ཡོང་གི་མ་རེད་ཅེས་བརྗོད་ཡོད་པ་རེད། ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀེན་མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་བར་ཐུག་འཕྲད་བྱས་པའི་སྐབས་ཨ་རི་ཡི་ཕྱི་སྲིད་དྲུང་ཆེ་བྷི་ལིན་ཀེན་མཆོག་གིས་བོད་དོན་སྐོར་ལ་གླེང་སློང་བྱས་ཡོད་པ་རེད། དེ་ཡང་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་དྲུག་ནས་ཚེས་ཉི་ཤུ་རྩ་བདུན་བར་ཨ་རི་ཡི་ཕྱི་སྲིད་དྲུང་ཆེ་བྷི་ལིན་ཀེན་མཆོག་དང། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་བར་ཨ་རིའི་རྒྱལ་ས་ཝ་ཤིང་ཀྲོན་དུ་ཆུ་ཚོད་བདུན་ཙམ་གཅིག་གི་ཐུག་འཕྲད་བྱས་ནས་གི་གླེང་མོལ་བྱས་ཡོད་པ་རེད་ལ། སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་ཨ་རིའི་གི་ཕྱོགས་ནས་མུ་མཐུད་ནས་ཨ་རིའི་གི་རིན་ཐང་དང་ལྟ་ཚུལ། དེ་བཞིན་ཁེ་ཕན་དེ་ཕྱི་འབྲེལ་གྱི་བརྒྱུད་ནས་དར་སྤེལ་གཏོང་རྒྱུ་དང་འགན་འཁུར་པའི་གི་ཐོག་ནས་ཨ་རི་དང་རྒྱ་ནག་གཉིས་བར་གཅིག་གི་འབྲེལ་བ་དེ་ཐག་གཅོད་བྱེད་དགོས་པ་སྐོར་གསུངས་ཡོད་པ་རེད། གྲོས་མོལ་འདི་ཡི་གི་སྐབས་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི Blinken མཆོག་གིས་རྒྱ་ནག་གིས་བོད་དང་ཤར་ཏུར་ཀི་སི་ཐན། ཧོང་ཀོང་བཅས་ཀྱི་གི་འགྲོ་བ་མིའི་ཐོབ་ཐང་ཚོ་ལ་རྩིས་མེད་རྡོག་རོལ་གཏོང་བཞིན་པའི་གི་གནད་དོན་དང། མི་སྒེར་གྱི་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གི་གནད་དོན་སོགས་ཀྱི་གི་སྐོར་ནས་བརྗོད་བཞིན་ཡོད་པའི་གི་གནས་ཚུལ་ཐོན་འདུག་ཨ་རི་དང་རྒྱ་ནག་གཉིས་བར་གྱི་གི་འབྲེལ་བ་དེ་ཛ་དྲག་གི་གནས་བབ་ཧ་ཅང་ཚབས་ཆེན་ཞིག་ཆགས་ཡོད་པ་དང་འོན་ཀྱང་བཟའ་ཚང་ཁ་བྲལ་བྱེད་རྒྱུ་དེ་ནི་གདམ་ཁ་ཞིག་མ་རེད་ཅེས་ཀཱ་ལི་ཧྥོར་ནི་ཡ་མངའ་སྡེ་གྱི་བློན་ཆེན་གྷི་བྷི་ཉིའུ་སོན་མཆོག་གིས་སི་ཨེན་ཨེན་གསར་ལས་ཁང་ལ་གསུངས་ཡོད་པ་རེད། དེ་ཡང་ཕྱི་ཟླ་བཅུ་པ་ཚེས་སུམ་ཅུ་ཉིན་གནས་ཚུལ་སྤེལ་བར་གཞིགས་ན་བདུན་ཕྲག་སྔོན་མ་ཡི་གཟའ་ལྷག་པ་ཉིན་ཀཱ་ལི་ཧྥོར་ནི་ཡའི་མངའ་སྡེའི་བློན་ཆེན་གྷི་བྷི་ཉིའུ་སོན་མཆོག་དུས་ཡུན་གཟའ་འཁོར་གཅིག་གི་རིང་རྒྱ་ནག་ནང་ལ་འཚམས་འདྲི་ཕེབས་ཡོད་པ་དང། སྐབས་དེར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་བྱས་པའི་རྗེས་ཁོང་གི་བསམ་འཆར་ཕྱོགས་བསྡོམས་ཤིག་བྱས་ཡོད་པ་རེད། ཐེངས་འདིའི་ཁོང་གི་འཚམས་འདྲི་གི་ལས་དོན་གཙོ་བོ་ནི། གནམ་གཤིས་འགྱུར་ལྡོག་དང་དཔལ་འབྱོར་འཕེལ་རྒྱས། ཡུལ་སྐོར་སྤྲོ་འཆམ་སོགས་ཀྱི་གི་སྐོར་ཡིན་པ་རེད། ཀཱ་ལི་ཧྥོར་ནི་ཡ་གི་མངའ་སྡེའི་བློན་ཆེན་གྷེ་ཝིན་ནིའུ་སམ་མཆོག་གིས་སི་ཨེན་ཨེན་གསར་ལས་ཁང་ལ། ཨ་རི་དང་རྒྱ་ནག་གཉིས་བར་གྱི་གི་མ་མཐུན་པའི་གི་གནད་དོན་ཁག་ཇེ་ཆུང་དུ་བཏང་ནས་ང་ཚོས་ངེས་པར་དུ་ང་ཚོ་གི་འཐབ་ཇུས་ཀྱི་དམར་ཐིག་ལ་འོས་ཤིང་འཚམ་པའི་གི་ཐོག་ནས་མཐུན་ཐབས་བྱེད་དགོས་པ་དེ་གལ་ཆེན་པོ་རེད་ཅེས་གསུངས་ཡོད་པ་རེད། ཀཱ་ལི་ཧྥོར་ནི་ཡ་གྱི་མངའ་སྡེའི་བློན་ཆེན་གྷི་ཝིན་ཉུང་སཱན་མཆོག་ནི་ལོ་ངོ་དྲུག་ཡི་ནང་གི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་བྱེད་མཁན་གྱི་ཨ་རི་ཡི་མངའ་སྡེའི་བློན་ཆེན་ཐེངས་དང་པོ་འདི་ཆགས་ཀྱི་ཡོད་པ་དང་སྐབས་དེར་ཨ་རི་དང་རྒྱ་ནག་གཉིས་བར་གྱི་གི་འབྲེལ་ལམ་དེ་ཕྱོགས་མང་པོ་ཞིག་གི་ཐོག་ནས་ཛ་དྲག་ཇེ་ཆེ་གི་གནས་བབས་སུ་འཁེལ་ཡོད་པ་རེད། ཀཱ་ལི་ཧྥོར་ནི་ཡ་གི་མངའ་སྡེ་དེ་ནི་རྒྱ་ནག་དང་ཚོང་འབྲེལ་ཆེ་ཤོས་ཤིག་ཡིན་པ་མ་ཟད་ཇི་ཌི་པིའམ་རྒྱལ་དམངས་དཔལ་འབྱོར་གྱི་ལོ་རེ་ཡི་ཡོང་འབབ་ནས་བརྒྱ་ཆ་བཅུ་བཞི་དེ་རྒྱ་ནག་དང་ཚོང་འབྲེལ་བྱེད་ཀྱི་ཡོད་པ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་ལོ་གཅིག་གི་ནང་ལ་ཨ་སྒོར་དུང་ཕྱུར་གཅིག་སྟོང་དྲུག་བརྒྱ་དྲུག་ཅུ་ཡི

རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གི་ལས་རིམ་ཁག་ཡིན། དེ་ནས། རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གི་གནས་ཚུལ་གཅིག་ཉན་རོགས་གོ། བོད་ཀྱི་དཔེ་མཛོད་ཁང་གིས་གཙོ་འགན་བཞེས་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་རྟེན་གནས་གངས་ཅན་སྐྱིད་གཤོངས་སུ། རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང་ནང་པའི་མཁས་དབང་སོགས་ལྷན་ཞུགས་ཀྱིས། འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་ཉིན་གྲངས་གཉིས་ཀྱི་རིང་སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་བསྐོང་ཚོགས་གནང་ཞིང་བགྲོ་གླེང་ཉིན་མཐའ་མར་ལྷོ་ཀོ་རི་ཡའི Seoul National University མི་རིགས་སློབ་ཆེན་ནང་དུ་རྡུལ་ཕྲན་དངོས་ཁམས་རིག་པའི་ཐོག་ཞིབ་འཇུག་གནང་མཁན་བསྟན་འཛིན་རབ་དགའ་ལགས་ཀྱིས་ཚད་རྡུལ་དངོས་ཁམས་རིག་པ་དང་སྣང་གནས་བར་གྱི་འགལ་ཟླ་སྐོར་གསུང་བཤད་གནང་ཞིང་ཁོང་གིས་ཚད་རྡུལ་དངོས་ཁམས་རིག་པ Quantum Physics ཡི་སྐོར་ཚན་རིག་དང་ནང་པའི་གཞུང་ལུགས་གཉིས་ཀྱི་སྤྱིའི་ཆ་ནས་འགྲེལ་བརྗོད་བྱེད་སྟངས་ཧ་ལམ་གཅིག་མཚུངས་ལྟ་བུ་ཡིན་པར་ར་འཕྲོད་བྱུང་བཞིན་ཡོད་ཀྱང་ལྟ་གྲུབ་ཀྱི་ཆ་ནས་མི་མཐུན་པའི་གནད་དོན་ཁག་ཅིག་ཡོད་པ་མ་ཟད་དངོས་པོའི་གནས་ལུགས་སྐོར་གླེང་བའི་སྐབས་ནང་པའི་མཁས་པ་ཚོར་དམིགས་བསལ་ཁྱད་ཆོས་ཤིག་ཡོད་པ་འགྲེལ་བརྗོད་གནང་བྱུང། ལྟ་གྲུབ་ཀྱི་ཆ་ནས་དཀའ་རྙོག་ཏན་ཏན་དཀའ་རྙོག་ཏན་ཏན་ཡོད་རེད་འདི་ཡོད་གོ་ཨེ་འདི་ངའི་བསམ་པ་ལ་ད་ཅིག་ནང་པའི་གི་ད་ལྟ་རང་ངོས་ནས་ཡོད་པ་དང་རྟེན་འབྲེལ་གྱི་ཐོག་ལ་ཁོང་ཚོ་གི་དཔྱད་པ་ཕྱི་དྲོ་བྱེད་གི་མ་རོ་དངོས་པོ་ཡིན་ན་རྡུལ་ཕྲན་ཡིན་ན་ཁོ་རང་ངོས་ནས་ཡོད་པ་བྱས་ཁོ་རང་ངོས་ནས་ཡོད་པ་ཡིན་ན་ཁོ་རང་ལ་ཡང་ཅིག་རང་རྐྱ་ཐུབ་པའི་ངོ་བོ་ཅིག་ཡོད་པའི་དབང་དུ་བཏང་ཅིག་འགྲེལ་བརྗོད་བྱས་ཐབས་ཤིག་བལྟ་ན་ད་འོད་ད་རྡུལ་ཕྲན་རེད་པས་རླབས་རེད་པས་ལབ་བྱས་དེ་དཀའ་རྙོག་ཐེངས་སླེབས་འདུག། ད་དེ་འདྲའི་གི་དཀའ་རྙོག་ཏན་ཏན་ཡོད་རེད་དེ་ལ་ངས་ནང་པའི་གི་ལྟ་གྲུབ་དེ་ནང་བཞིན་གི་ལྟ་གྲུབ་གཞན་ལས་ཅིག་ལས་ཀའི་གླེང་ཡ་ཡོད་རེད་དྲན་གི་འདུག་ད་ནང་པའི་ཕྱོགས་བལྟས་པ་ཡིན་ན་ད་རང་ངས་ད་ལྟ་དེ་ཟབ་སྦྱོང་དེ་ལ་ཡོད་པའི་རིང་ལ་ད་ལྟ་ནང་པའི་དགེ་བཤེས་ཁག་དང་ད་མཁན་པོ་དང་མཁས་དབང་མཉམ་དུ་བཀའ་མོལ་གནང་དུས་ཁོ་རང་ཚོ་ལ་ཡང་དེ་གམ་གི་དཀའ་ངལ་མི་འདུག་དེ་འདྲའི་གི་དངོས་པོའི་ངོ་བོ་དེ་ལྟོས་ཅན་ཡིན་པ་རེད། ལྟོས་མེད་རང་རྐྱ་ཐུབ་པ་ཅིག་མ་ཡིན་པ་བྱས་ལྟོས་ཅན་ཡིན་པ་ཅིག་བཤད་ཡོང་དུས་ཁོ་རང་ཚོ་ལ་ཡང་ཅིག་བློ་ལ་བབས་བདེ་པོ་ཞུ་ཞུ་འདུག་གང་ཞུ་བ་ཡིན་ན་ཁོ་རང་ཚོ་ལ་རང་བཞིན་གྱིས་ཅིག་གྲུབ་མཐའ་ལ་སློབ་སྦྱོང་བྱས་ཡོད་ཙང་ལྷག་པར་དུ་དབུ་མའི་ལྟ་བ་ལ་སློབ་སྦྱོང་བྱས་ཡོང་དུས་དབུ་མའི་ལྟ་བ་ལ་རང་བཞིན་གྱིས་ཡུལ་ཅན་བློ་གི་ལས་ཀ་བྱེད་སྟངས་འདི་གལ་ཆེན་པོ་འདུག་ཡུལ་ག་འདྲ་ཡིན་མིན་དེ་བློ་གིས་ཕར་ཕར་བཏགས་གི་ཡོད་པའི་གི་གོ་བ་ཅིག་སླེབས་ཡོང་དུས་ཨ་ནི་ཡུལ་ནས་ག་རེ་ཤར་བ་དེ་བློ་ལ་རག་ལས་ཀི་རེད་ལྟ་མཁན་ཅིག་ལ་རག་ལས་ཀི་རེད་ལྟོས་ཅན་ཅིག་རེད་ད་ཁོ་རང་ཚོ་བློ་ལ་བབས་པོ་འདུག་ཡིན་པ་ཡིན་ད་དེ་ཡང་ཅིག་མཚུངས་བབས་དང་མ་བབས་དེ་ང་ཚོས་དཔྱད་པ་བྱེད་ཀྱི་གཞི་གཅིག་ཏན་ཏན་རེད་ཤག་ལ། དེ་ཡང་དབུ་མ་འཇུག་པའི་གཞུང་ལུགས་ན། ཆོས་གང་ཡིན་སྣང་བ་ལྟར་དུ་གྲུབ་མེད་པར་གསུངས་ཡོད་པ་བཞིན་དེང་གི་ཚད་རྡུལ་དངོས་ཁམས་རིག་པའི་ཚན་རིག་པ་ཚོས་ཀྱང་ཆོས་རྣམས་ལ་བརྟག་དཔྱད་བྱེད་སྐབས་མཐར་ཐུག་ན་གང་ཡང་རྙེད་རྒྱུ་མེད་པར་ར་འཕྲོད་བྱུང་ཡོད་ལ་ཆོས་ཐམས་ཅད་ལ་སྣང་བ་ལྟར་དུ་གྲུབ་མེད་པར་འགྲེལ་བརྗོད་བྱེད་མཁན་ཡང་ཇེ་མང་དུ་འགྲོ་བཞིན་ཡོད་པ་མ་ཟད་ཤེས་བྱ་ཐམས་ཅད་ཀྱི་སྣང་ཚུལ་དང་གནས་ཚུལ་མི་མཐུན་པའི་སྐོར་ཧ་ཅང་གི་ཁ་གསལ་ངོ་སྤྲོད་གནང་བཞིན་ཡོད་པར་བརྟེན་འདི་ལྟ་བུའི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ནི་ཧ་ཅང་གི་གལ་གནད་ཆེན་པོ་ཆགས་ཡོད་ལ། ད་སྐབས་ཚན་རིག་དང་ནང་ཆོས་གཉིས་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཆེན་པོ་འགྲོ་བཞིན་འདུག་ཡང་དབང་རྩ་ཚན་རིག་པ་ཨ་མི་རི་ཀའི་ཀལི་ཧྥོར་ནི་ཡ་གཙུག་ལག་སློབ་ཆེན་གྱི་སློབ་དཔོན David Presti ལགས་ཀྱིས། The Science of Perception། སྣང་ཚུལ་གྱི་ཚན་རིག་ཐོག་ནས་བཤད་ན། ང་ཚོ་ཡི་མིག་གིས་མཐོང་བ་དང་ལུས་ཀྱིས་ཚོར་བ། སྣ་ཡིས་དྲི་སྣོམ་པ། རྣ་བས་སྒྲ་ཐོས་པ་སོགས་ནི་ཀླད་པའི་བརྒྱུད་ནས་དངོས་ཡོད་ཀྱི་རང་བཞིན་ཡིན་པ་མྱོང་གི་ཡོད། འོན་ཀྱང་དེ་དག་གི་མཐར་ཐུག་གི་གྲུབ་ཆ་ངོ་མ་དེ་ག་རེ་ཡིན་མིན་ང་ཚོ་ཡིས་ད་བར་ཤེས་རྟོགས་ཐུབ་མེད། ནང་པའི་རྟེན་འབྱུང་གི་ལྟ་བ་ཐོག་ནས་ཀྱང་ཕྱི་ཡི་བཟུང་བ་དང་ནང་འཛིན་པ་གཉིས་ཀ་རྟེན་འབྱུང་གི་སྒོ་ནས་གྲུབ་ཡོད་པ་གསུང་གི་ཡོད། ང་ཚོ་ཡིས་ཕྲ་མཐོང་ཆེ་ཤེལ Microscope བརྒྱུད་ནས་རྡུལ་ཕྲན་ཕྲ་མོ་རྣམས་ལ་ལྟ་བའི་སྐབས་སུ་དངོས་པོ་ཐམས་ཅད་རྒྱུ་རྐྱེན་ལ་བརྟེན་ནས་གྲུབ་པ་མ་གཏོགས་རང་བཞིན་གྱིས་གྲུབ་པ་ཞིག་མེད་པ་གསལ་པོ་རྟོགས་ཐུབ་ཅེས་འགྲེལ་བརྗོད་གནང་བྱུང། ཡང་བཞུགས་སྒར་ཉེ་འདབས་སུ་ཆགས་པའི་སྒྲོལ་མ་གླིང་བཙུན་དགོན་གྱི་བཙུན་མ་ཟླ་བ་ཆོས་མཚོ་ལགས་ནི་འདི་ལྟ་བུ་ཡི་ཚན་རིག་དང་ནང་པའི་མཁས་པའི་བར་གྱི་བགྲོ་གླེང་ནང་མཉམ་ཞུགས་གནང་བ་ཐེངས་དང་པོ་ཡིན་འདུག་པ་མ་ཟད་ནང་ཆོས་ཙམ་མིན་པར་ཚན་རིག་ལ་སློབ་གཉེར་བྱེད་རྒྱུའི་ཐད་སེམས་ཤུགས་འཕར་མ་བསྐྱེད་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་སོ་སོ་གི་སྔས་མ་ཡིན་ན་ད་ཚན་རིག་འདི་སྦྱོང་ཡ་ན་སྤྲོ་བ་ཞེ་དྲག་མེད་བཟོ་འདྲ་ཡོད་ར་ད་ད་ལྟའི་གི་འདི་ནང་མཉམ་ཞུགས་བྱས་ནས་སོ་སོ་ག་ལས།

ཡག་པོ་འདུག་ཨ་སོ་སོ་གི་ངོས་འཛིན་བྱུང་སོང། གཞན་ཡང་གོང་ཞུས་ཉིན་སེར་བྱེས་དགེ་བཤེས་ལྷ་རམས་པ་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བས་བདག་འཛིན་ཆུང་དུ་བཏང་ཐུབ་མིན་ཐད་གསུང་བཤད་གནང་ཞིང་ཁོང་གིས་ནང་པས་རྡུལ་ཕྲ་མོའི་རྣམ་གཞག་སྐོར་གཏིང་ཟབ་འགྲེལ་བརྗོད་བྱས་ཡོད་པ་གསུངས་པ་དང་སྦྲགས་གཟུགས་ཅན་རགས་པའི་ཐོག་ལ་ནང་པས་དམིགས་བསལ་བརྟག་དཔྱད་གནང་མེད་ཀྱང་ལྟ་གྲུབ་དང་རིགས་པའི་ལམ་ནས་དཔྱད་པ་བྱས་པའི་གནས་ལུགས་མང་པོ་ཞིག་ལ་དེང་གི་ཚན་རིག་པ་མང་པོ་ཞིག་གིས་ལན་འདེབས་གནང་རྒྱུ་ཁག་པོ་ཆགས་ཡོད་པ་དང་ནང་པའི་གཞུང་ལུགས་ནང་ནམ་མཁའི་རྡུལ་དང་སྟོང་པའི་རྡུལ་བཅས་ནི། གཟུགས་ཅན་རང་མིན་པར་ནུས་པ་ཙམ་དུ་འདོད་ཀྱི་ཡོད་པ་འདི་ནི་ད་སྐབས་ཚན་རིག་པ་ཚོས་ཀྱང་འདི་ལྟར་འགྲེལ་བརྗོད་བྱེད་ཀྱི་ཡོད་དེ་སྔ་སྲོལ་རྒྱུན་དངོས་ཁམས་ཚན་རིག་ནང་དུ་རྡུལ་ཟེར་ན་བྱེ་མ་ལྟ་བུ་དངོས་པོ་ཞིག་ལ་འདོད་ཀྱི་ཡོད་ཅེས་གསུངས་སོང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་ཨ་སྒྲོན་གྱིས་ཕྱོགས་སྒྲིག་བྱས་པའི་དམིགས་བསལ་གྱི་གསར་འགྱུར་དུ་ཉན་རོགས། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་གྱི་རིང། ཉི་ཧོང་གི་གྲོས་ཚོགས་སུ་འཚོགས་བཞིན་ཡོད་པའི་གི་རྒྱལ་སྤྱི་ཡི་ཡུ་གུར་གླེང་སྟེགས་ཞེས་པའི་བགྲོ་གླེང་ཚོགས་འདུ་ཡི་ཐོག་གོ་ལ་ཡི་གྲོས་ཚོགས་ཀྱི་འཐུས་མི་དང་རྒྱལ་ཚོགས་ཀྱི་གཏོགས་གཞིའི་སྐུ་ཚབ་བཅས་ཆེད་བཅར་གྱིས།

གནད་དོན་མང་པོ་ཅིག་ལ་གྲོས་ཞིབ་བྱས་ཝི་གུར་རེད་ད་ག་ནང་བཞིན་གཏམ་བཤད་གནང་མཁན་གྱི་ཐོག་ནས་ཡང་ཅིག་བོད་དོན་དང་ད་ག་ནང་བཞིན་ཧོང་ཀོང་དང་སྤྱི་ཡོངས་ཀྱི་ཐོག་ལ་ཨ་ནི་བགྲོ་གླེང་གྲོས་ཞིབ་ཤུགས་ཆེན་པོ་ཅིག་འགྲོ་སོང་ཞུ་བ་ཡིན། ཡང་ད་རེས་ཀྱི་བགྲོ་གླེང་ཚོགས་འདུ་དེ་ཡི་ཐོག་ལ་བོད་དོན་གྱི་སྐོར་གླེང་སློང་བྱུང་ཡོད་མེད་ཀྱི་སྐོར་དྲི་སྐབས་ཁོང་གིས།
ལའོ། སང་ཉིན་གྱི་ཉིན་རྒྱབ་ཀྱི་ལས་རིམ་གཅིག་ལ་ཝི་གུར་བྱས་བོད་དོན་ཧོང་ཀོང། དེ་གསུམ་ལྷོ་སོག་པོ་གི་ད་ལྟ་སྐུ་ཚབ་ལས་བྱེད་ང་ཚོ་ད་ལྟ་བར་དུ་ཤུགས་ཆེ་དེ་ད་ཝི་གུར་གྱི་གནས་སྟངས་རང་ཆགས་བསྡད་ཀྱི་ཡོད་རེད། སང་ཉིན་གྱི་བགྲོ་གླེང།

ཉམས་ཞིབ་པ་མཐོ་སློབ་ནས་ཡིན་པའི་དགེ་རྒན་ཆེན་མོ་དེ་འདྲས་དེ་འདྲས་བཞུགས་བཞག་འདི་གི་གནད་དོན་ཐོག་ལ་ཝི་གུར་གནད་དོན་འགྲེལ་བཤད་རྒྱག་པའི་སྐབས་སུ་ལ་བོད་ཀྱི་གནད་དོན་དང་གང་ལྟར་ཉི་ཧོང་ནང་ལོགས་ལ་ཝི་གུར་དང་བོད་སྤྱི་ཡོངས་ཀྱི་ཐོག་ལ་རྒྱབ་སྐྱོར་ཆེན་པོ་ཡོད་པ་དང་དེ་ཐོག་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་ཡ་ཡིན་པ་དེ་འདྲས་གཏམ་བཤད་བྱེད་མཁན་ཁོ་རང་ཚོ་རང་གིས་འདུག་ཅེས་གསུང་མཁན་མང་པོ་བྱུང་སོང་ལ།
དེ་བཞིན་ཚོགས་འདུ་དེ་དང་སྔ་ལོར་ཨ་རིའི་རྒྱལ་ས་ཝ་ཤིང་ཏུན་དུ་ཚོགས་པའི་རྒྱལ་སྤྱིའི་གྲོས་ཚོགས་འཐུས་མི་ཡི་བོད་དོན་ཚོགས་འདུ་བར་ཁྱད་པར་ཅི་ཡོད་ཀྱི་སྐོར་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་ཀྱིས་དེ་འདྲ་གསུངས་སོང། ལའང་ང་རང་ཚོ་བོད་དོན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ད་གྲོས་ཚོགས་འཐུས་མི་གི་ཚོགས་འདུ་ད་ལྟ་ཝ་ཤིང་ཏུན་ཌི་སི་ལ་ཚོགས་ཡ་དེ་ཐེངས་མ་བརྒྱད་པ་ཆགས་བསྡད་ཀྱི་ཡོད་རེད་བ། ད་ལྟ་ཝི་གུར་གི་ཁོ་རང་ཚོ་ཚོགས་འདུ་དེ་ཐེངས་མ་གཉིས་པ་རེད། ནམ་རྒྱུན་ནས་ཝི་གུ་ལས་འགུལ་བ་མང་པོ་ཅིག་གིས་གསུང་གི་རེད། ཅེས་བོད་དོན་གྱི་འཐབ་རྩོད་དེ་ཁོང་ཚོ་ཡང་མིག་དཔེ་ལྟ་ས་ཡིན་ཟེར་ནས་གསུང་གི་རེད། ད་ད་ལན་གྱི་ཚོགས་འདུ་ནང་ལོགས་ལ་ད་ཁོ་རང་ཚོ་ཚོགས་འདུ་གཉིས་པ་ཆགས་ཀྱི་ཡོད་རེད་དེ། དེའི་ནང་ལོགས་ལ་ཡང་ཅིག་གྲོས་ཚོགས་འཐུས་མི་ཙམ་མ་ཟད་ཨ་ནི་ཡང་གཞུང་གི་ཨ་ནི་སྔོན་མ་ལས་གནས་གལ་ཆེན་པོ་ཡིན་པ་ད་ཨ་རི་ནས་རེད་ད་ག་ནང་བཞིན་ཨ་རི་གྱི་གཞུང་ཚབ་ཟུར་པ་རེད་ད་ག་ནང་བཞིན State Department ནང་ལོགས་ལ་ཡང་ཕྱག་ལས་གནང་ནས་རྒན་པ་ཟུར་པ།

ཅེས་དེར་སྨིན་སའི་ས་རྒྱུད་དུ་སྙན་སྒྲོན་དགུ་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོ་ལས་རིགས་ངན་པ་བཀའ་དྲིན་ཆེ།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། དེ་ནས་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནས་ཚུལ་ཐོན་པ་ཞེས་པའི་གི་ལེ་ཚན་འདི། ཨ་སྒྲོན་གྱིས་རྒྱང་སྲིང་བྱེད་པ་དེ་ཉན་རོགས་ཞུ། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་རྒྱ་ནག་གི་གཞས་མ་གྲགས་ཅན་ཧན་ཧུང་གིས། རྒྱ་ནག་གི་མི་དམངས་སྐྱོ་པོ་དང་ཕ་མ་མེད་པའི་དྭ་ཕྲུག་དེ་བཞིན་རང་བྱུང་གནོད་འཚེ་ཕོག་མཁན་གྱི་མང་ཚོགས་ཉམ་ཐག་ཚོ་ལ་ལོ་མང་པོ་ཡི་རིང་ལ་རོགས་དངུལ་ཞལ་འདེབས་གནང་བ་དང་ཞལ་འདེབས་བསྡུ་རུབ་བྱས་པ་སོགས་ཀྱི་དགེ་བའི་ལས་སྒྲུབ་ཀྱི་ཆེད་དུ་མ་དངུལ་དུང་ཕྱུར་བཏང་མྱོང་ཡོད་པའི་གི་གནས་ཚུལ་བསྐྱར་དུ་སྤྱི་ཚོགས་དྲ་ལམ་གི་ནང་ལ་སྐུལ་སྤེལ་བྱེད་བཞིན་ཡོད་སྐོར་ངོ་སྤྲོད་མདོར་བསྡུས་ཤིག་ཞུ་རྒྱུ་ཡིན། 身为娱乐明星人物的韩红， 如今已然五十二岁了。 她至今未婚， 热衷于将自己有限的精力献给了慈善活动。 她用自己的一生做善事， 时至今日， 累计金额高达上亿元。 马扎金韩红， 老我就阿尼了， 批幺把哒， 空木嚷让格们吃一弄给对穿忙去话的， དགེ་བའི་ལས་བྱ་སྒྲུབ་པའི་གི་ཐོག་ལ་བཏང་ཡོད་པ་དང། ཁོང་མོར་རྒྱ་སྒོར་དུང་ཕྱུར་ཡོད་པ་ཙམ་ཚང་མ་དགེ་བའི་ལས་སྒྲུབ་པའི་གི་བྱ་བ་གི་ཐོག་ལ་བཏང་ཚར་ཡོད་པ་རེད།
ལོ་ན་ཆེན་པོར་སླེབས་ཡོད་ཀྱང་ད་དུང་ཡང་ཧྲང་ཧྲང་ཡིན་པ་རེད། ཁོང་གི་བཟང་སྤྱོད་དེ་ནི་དཔྱིད་ཀ་ཡི་རླུང་འཇམ་འདྲ་པོ་གིས་དབུལ་ཕོངས་ཅན་གྱི་མི་རྣམས་ཀྱི་སེམས་ཀྱི་ནང་ལ་དྲོད་ཅིག་སྤྲོད་ཡོད་པ་རེད། འོན་ཀྱང་མི་སྣ་དེ་འདྲ་ཞིག་ཡིན་ཡང་བར་ལམ་མི་ཚོ་གིས་ཁོང་མོ་ཡི་བྱ་སྤྱོད་ལ་དོགས་འདྲི་བྱས་ཡོད་པ་རེད། རྒྱ་ནག་མི་མང་ཚོ་གིས་མོ་རང་གིས་བཏང་བའི་གི་གཞས་ལ་དགའ་པོ་ཤུགས་ཆེན་བྱེད་ཀྱི་ཡོད་པ་ལ་བརྟེན་ནས་རྒྱ་ནག་གི་ནང་ལ་སྐད་གྲགས་ཆེན་པོ་ཆགས་ནས། རྒྱ་ནག་གི་ནང་སྐད་གྲགས་ཅན་གྱི་གཞས་མ་ཞིག་ཡིན་པའི་གི་ངོས་ནས་ཁོང་མོ་ཡི་གཟུགས་བྱད་རྒྱགས་པ་ཡིན་པ་དེར། མི་མང་པོ་ཞིག་གིས་སྐད་ཆ་འདྲ་མིན་བཤད་ཀྱི་ཡོད་པ་རེད། སྐབས་སྐབས་སུ་མི་ཚོ་གིས་ཁོང་ལ་འཕྱ་ལད་རྒྱག་པ་དང་ཟུར་ཟ་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་ཁོང་མོས་སྡིངས་ཆའི་སྒང་ནས་རྟེན་གཞི་ཚ་པོ་བྱས་པ་དང། ནན་ཏན་གྱི་སྒང་ནས་གཞས་གཏོང་གི་ཡོད་པ་རེད། དེ་ཡང་ཏོག་དབྱིབས་ནད་ཡམས་ཐོག་མར་ཁྱབ་པའི་གི་སྐབས་སུ་ཁོང་མོས་ཨང་དང་པོར་ཝུའུ་ཧན་གི་ནད་ཡམས་ཁྱབ་གདལ་ཆེ་བའི་གི་ས་ཁུལ་གྱི་ནང་ལ་རོགས་རམ་བྱ་རྒྱུར་རྒྱབ་སྐྱོར་བྱས་ཡོད་པ་དང། རྒྱ་ནག་གི་ཧེ་རན་ཞིང་ཆེན་གྱི་ནང་ལ་ལོ་རྒྱུས་ཀྱི་ཐོག་ལ་བྱུང་མྱོང་མེད་པའི་ཆུ་ལོག་རྒྱག་པའི་སྐབས་སུ། ཁོང་དང་གཞས་པ་གཞན་པ་རྣམས་མཉམ་རུབ་ཀྱི་ཐོག་ནས་ཆུ་ལོག་རྒྱག་ཡུལ་དུ་སོང་ནས་ཆུ་ལོག་གི་གོད་ཆག་གི་འོག་ལ་གནས་པའི་མི་མང་དབུལ་པོ་ཚོར་སྲོག་སྐྱོབ་ཀྱི་ཕན་ཐོགས་བྱུང་ཡོད་པའི་དངོས་ཡོད་གནས་ཚུལ། སྐབས་དེ་དུས་ཀྱི་གསར་འགྱུར་བརྒྱུད་ལམ་གྱི་ནང་ལ་གནས་ཚུལ་མང་པོ་ཞིག་སྤེལ་ཡོད་པ་རེད། ཡིན་ན་ཡང་ཁོང་མོས་སོ་སོའི་དཀའ་ངལ་བརྒྱབ་ནས་ཐོབ་པའི་གི་བསྔགས་བརྗོད་ལ་མགོ་འཁོར་ནས་བསྡད་མེད་པ་རེད། རང་ཡོད་རེད་ཁྱོད་ཡན་ཧུང་ཧན་ཧུང་གི་རོལ་དུ་ཟད་བང་ཞང་ཙའོ་ཧྲི་དེའི་ཧུའེ་དང། སྐབས་དེར་མི་འགའ་ཤས་ཀྱིས་ཁོང་མོ་ཡི་གྲུབ་འབྲས་ལ་མིག་ཚ་ནས་ཁོང་མོ་ཡི་སེམས་ཤུགས་མར་ཕབ་ཐབས་ཀྱི་ཆེད་དུ་ཁོང་མོར་དམའ་འབེབས་ཀྱི་འུར་སྒྲོག་མང་པོ་ཞིག་བྱུང་ཡོད་པ་རེད། དཔེར་ན་ཐེངས་མ་གཅིག་ཁོང་མོ་ལེ་ཚན་ཞིག་གི་ནང་ལ་མཉམ་ཞུགས་བྱས་པ་དང་སྐབས་དེ་དུས་ཀྱི་བརྗོད་གཞི་ཡི་ནང་ལ་དབུལ་ཕོངས་ཅན་གྱི་ཕྲུ་གུ་ཡི་གནས་སྟངས་སྐོར་ཡིན་པ་ཧ་གོ་དུས་ཁོང་མོ་རང་དབང་མེད་པར་མིག་ཆུ་ཤོར་ཡོད་པ་རེད། འོན་ཀྱང་དེ་ཡི་ཐད་ལ་ལྟད་མོ་བ་འགའ་ཤས་ཀྱིས་ཁོང་མོས་རང་རང་གི་མིང་དེ་སྐད་གྲགས་རྒྱ་ཆེར་འགྲོ་ཆེད་དུ་མིག་ཆུ་རྫུན་མ་གཏོང་གི་ཡོད་པ་རེད་ཟེར་སྐྱོན་བརྗོད་བྱེད་མཁན་བྱུང་མྱོང་ཡོད་པ་རེད།

གཞས་མ་མི་སྣ་ཞིག་ཡིན་པའི་གི་ངོས་ནས་ག་དུས་ཡིན་ན་ཡང་རང་རང་གི་མི་ཚོ་ཡི་མིག་ནང་གི་བཟོ་ལྟ་གང་འདྲ་ཡོད་མིན་གི་ཐད་ལ་བསམ་བློ་རྩ་བ་ནས་གཏོང་མྱོང་མེད་པ་རེད། ཁོང་མོས་རང་གི་དཀའ་ལས་རྒྱག་ནས་རག་པའི་གི་ཡོང་འབབ་མང་ཆེ་བ་དེ་དགེ་བའི་ལས་སྒྲུབ་ཀྱི་ཐོག་ལ་འགྲོ་སོང་གཏོང་ཚར་ཡོད་པ་རེད། དངུལ་མེད་པའི་གི་སྐབས་སུ་ལས་ཀ་མང་ཙམ་བྱས་ནས་བསགས་ཀྱི་ཡོད་པ་དང་ཁོང་མོས་ཐོག་མཐའ་བར་གསུམ་དུ་རང་ཉིད་ཀྱི་འཁྲབ་སྟོན་བྱས་པའི་གི་དམིགས་ཡུལ་དེ་དགེ་བའི་ལས་ཀ་བྱེད་རྒྱུ་ཡི་ཆེད་དུ་ཡིན་པ་ཁ་ར་ཁ་ཐུག་གི་ངང་ནས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། མ་ཟད་དབུལ་ཕོངས་ཅན་གྱི་ཕྲུ་གུ་ཚོ་ཡི་ཆེད་དུ་ཁོང་མོས་མཚམས་མཚམས་སུ་པུས་མོ་ས་ལ་བཙུགས་ནས་ངུ་འབོད་ཞུ་བ་འཐེན་མྱོང་ཡོད་པ་རེད།

ཁོང་མོས་ད་བར་དྭ་ཕྲུག་ཉིས་བརྒྱ་བརྒྱད་ཅུ་ལྷག་ཙམ་ཞིག་ལ་རོགས་དངུལ་གནང་ཡོད་པ་དང་རང་ལོ་ལྔ་བཅུ་ང་གཉིས་ལ་སླེབས་ཀྱང་ད་དུང་ཡང་ཆང་ས་བརྒྱབ་མེད་པ་རེད། རྒྱ་སྒོར་དུང་ཕྱུར་ལྷག་ཙམ་ཞིག་ཚང་མ་དགེ་བའི་ལས་སྒྲུབ་ཀྱི་ཆེད་དུ་འགྲོ་སོང་གཏོང་མཁན་གཞས་མ་གྲགས་ཅན་ཧན་ཧུང་གི་གནས་ལུགས་ཀྱི་ཐོག་ནས་ང་ཚོས་བསམ་བློ་གཏིང་ཟབ་པོ་ཞིག་གཏོང་དགོས་པ་ཞིག་རེད། ཁོང་མོས་ཕྲུ་གུ་ཉིས་བརྒྱ་ལྷག་ཙམ་ཞིག་ལ་རོགས་པ་གནང་གི་ཡོད་པ་དང། ཁོང་གིས་ཕ་མ་མེད་པའི་དྭ་ཕྲུག་ཚོར་ཁྱིམ་ཚང་ཡོད་པའི་གི་ཚོར་སྣང་སྤྲོད་ཐབས་བྱས་དང་བྱེད་བཞིན་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་རྒྱ་ནག་གི་བོད་པའི་གཞས་མ་གྲགས་ཅན་ཧན་ཧུང་གིས་ལོ་ངོ་ཉི་ཤུ་ལྷག་ཙམ་གྱི་རིང་སྤྱི་ཚོགས་ཀྱི་གཞན་ཕན་བྱེད་སྒོར་ཁོང་མོ་སྒེར་གྱི་དངུལ་དང། དེ་བཞིན་ཞལ་འདེབས་བསྡུ་རུབ་སོགས་བརྒྱུད་ནས་རག་པའི་གི་རོགས་དངུལ་རྒྱ་སྒོར་དུང་ཕྱུར་མང་པོ་དབུལ་ཕོངས་དང། དྭ་ཕྲུག་རུད་ཤོར་དང་ས་འགུལ་དང་ཆུ་ལོག་སོགས་ཀྱི་རང་བྱུང་གོད་ཆག་གི་གནོད་འཚེ་ཕོག་པའི་ཀྱི་མི་ཚོར་རོགས་དངུལ་ཞལ་འདེབས་གནང་ཡོད་པ་རེད། བྱ་བ་ག་རེ་ཡིན་ཡང་དེ་ལ་རྒྱུ་རྐྱེན་ཞིག་ཡོད་པ་དང་ཁོང་མོས་དགེ་བའི་ལས་ལ་དགའ་པོ་ཤུགས་ཆེན་བྱེད་པ་དེ་གིས་མང་ཚོགས་ཚོ་གི་ཁྲོད་དུ་ཁོང་མོར་རྒྱབ་སྐྱོར་དང་དགའ་མོས་ཆེན་པོ་བྱེད་ཀྱི་ཡོད་པ་རེད། ཧན་ཧུང་ཧྲི་ཝུའེ་ཙང་ཏུའུ་དུ་གུ་ཉག་ཡོན་མིང་དབྱང་ཅིན་ཀྲོའུ་མ།

བོད་རང་སྐྱོང་ལྗོངས་དམག་ཁུལ་ཟློས་གར་ཚོགས་པ་ཡི་དགོད་བྲོ་བའི་གཏམ་གླེང་འཁྲབ་སྟོན་པ་ཞིག་ཡིན་པ་དང། ཨ་མ་གཡུང་ཤིས་ནི་སྐད་གྲགས་དེ་བས་ཆེ་བའི་གྱི་གཞས་མ་ཞིག་ཡིན་ཞིང། ཁོང་གཉིས་ཀྱི་བུ་མོ་དབྱངས་ཅན་སྒྲོལ་མ་ནི་ཆུང་བྱིས་པའི་སྐབས་ནས་རིག་རྩལ་ལ་དགའ་མོས་ཆེན་པོ་ཡོད་མཁན་ཞིག་ཡིན་པ་རེད། འོན་ཀྱང་ཁོང་མོ་ལོ་ན་དྲུག་སོན་པའི་ཀྱི་ལོ་དེར་ཁོང་མོ་ཡི་ཨ་ཕ་འཁྲབ་སྟོན་བྱེད་པ་ལ་འགྲོ་པའི་ཀྱི་སྐབས་སུ་ལམ་བར་རྐྱེན་ངན་བྱུང་ནས་འདས་གྲོངས་སུ་སོང་ཡོད་པ་རེད། དེ་ཡི་རྗེས་ཨ་མ་གཡུང་ཤིས་ཀྱིས་འདུག་རོགས་གྲོངས་པའི་ཀྱི་སྡུག་བསྔལ་ལ་མ་ལྟོས་པར་བུ་མོ་དབྱངས་ཅན་སྒྲོལ་མར་གསོ་སྐྱོང་བྱ་རྒྱུ་ཡི་ཁུར་པོ་ལྗིད་པོ་དེ་སོ་སོ་གཅིག་པོ་གིས་ཁུར་ཡོད་པ་རེད།